བཞི་པ། དཔལ་བེའུ། པ་ཏྲ། ཡོན་ཏན་ཐམས་ཅད་རབ་ཏུ་རྫོགས་ཤིང་ཡེ་ཤེས་ལྔ་ཡི་དཔལ་དང་ལྡན་པའོ། ལྔ་པ། དུང་དཀར་གཡས་འཁྱིལ་ནི། སྙན་པ་དམ་པའི་ཆོས་ཀྱི་སྒྲ་སྒྲོགས་པས་ཚངས་པའི་གསུང་དབྱངས་མཚོན་པའོ། དྲུག་པ། བུམ་པ་ནི། ཡོན་ཏན་བཅུད་ཀྱིས་རབ་ཏུ་གང་ཞིང་རྣམ་དཀར་བསོད་ནམས་ཀྱི་རྟེན་བྱེད་པ་མཚོན་པའོ། བདུན་པ། པད་མ་ནི། སྲིད་པར་གནས་ཀྱང་སྲིད་པར་མ་ཆགས་པར། ལས་ཉོན་གྱི་དྲི་མས་མ་གོས་པ་མཚོན་པའོ། བརྒྱད་པ། གསེར་ཉ་ནི། དབྱངས་རྣམས་ཉེས་པའི་སྐྱོན་སྤངས་པར་བྱེད་པའི་མཚོན་ཚུལ་ཡིན་པ་བཅས་གསུངས་འདུག།